གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་གསུམ་པའི་ཚེས་ཉི་ཤུ་གསུམ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་ལྔ་པའི་ཚེས་བཅུ་གསུམ་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་སྔ་དྲོའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།

དེ་ནས་ལ་དྭགས་བྱང་ཐང་ཉི་མ་རུ་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གི་ལྗང་སྒྱུར་རང་བཞིན་གྱི་ལས་གཞིའི་ཐད་ས་གནས་གསར་འགོད་པར་བཅར་འདྲི་ཞུས་པ་ཞིག་དང།

མི་ལོ་དྲུག་ཅུ་རེ་གསུམ་ཙམ་གྱི་ལོ་རྒྱུས་རང་བཞིན་ལྡན་པའི་ད་ལྟའི་བཙན་བྱོལ་ནང་གི་སློབ་གྲྭ་ཆེ་ཤོས་བོད་ཕྲུག་ཁྱིམ་སྡེའི་ཤེས་ཡོན་སློབ་གསོའི་བྱ་གཞག་ཐོག་ལ་ད་ལྟའི་གནས་སྟངས་དང་མ་འོངས་པའི་གདོང་ལེན་བྱེད་ཕྱོགས་ཀྱི་སྐོར་བོད་ཕྲུག་ཁྱིམ་སྡེའི་སྤྱི་ཁྱབ་གཙོ་འཛིན་རྒན་བསོད་ནམས་སྲི་གཅོད་ལགས་དང་ལྷན་དུ་གླེང་མོལ་ཞུས་ཤིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་གསན་རོགས་གནང། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་འཆི་མེད་ནས་སྙན་སྒྲོན་ཞུ་བ་ཡིན། ཨོ་སི་ཁྲུ་ལི་ཡའི་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་ལ་བོད་དོན་ངོ་སྤྲོད་ཀྱི་ལྷན་ཚོགས་ཤིག་བསྐོང་ཚོགས་གནང་ཡོད་འདུག་སྤྱི་ཟླ་ལྔ་པའི་ཚེས་བཅུ་གཅིག་ཉིན་ཨོ་སི་ཁྲུ་ལི་ཡའི་བོད་དོན་ལྷན་ཚོགས་དང་ཨོ་སི་ཁྲུ་ལི་ཡའི་སྐུ་ཚབ་དོན་གཅོད་ལས་ཁང་ཨོ་སི་ཁྲུ་ལི་ཡའི་བོད་རིགས་སྤྱི་མཐུན་ཚོགས་པ་བཅས་ཀྱི་མཐུན་འགྱུར་འོག་ཨོ་སི་ཁྲུ་ལི་ཡའི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་རྣམས་ལ་བོད་དོན་ངོ་སྤྲོད་ཀྱི་ཚོགས་འདུ་ཞིག་བསྐོང་ཚོགས་གནང་ཡོད་པ་དང། བོད་དོན་ངོ་སྤྲོད་ཚོགས་འདུའི་དམིགས་ཡུལ་གཙོ་བོ་ནི་བོད་དོན་ལ་རྒྱབ་སྐྱོར་གནང་མཁན་གྲོས་ཚོགས་འཐུས་མི་གསར་པ་རྣམས་ལ་བོད་དོན་སྤྱི་དང་དམིགས་བསལ་བོད་ནང་གི་ད་ལྟའི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་གནང་ཡོད་ཅིང། སྐབས་དེར་ཚོགས་འདུའི་ཐོག་ཉེ་ལམ་བཞུགས་སྒར་རྡ་རམ་ས་ལར་ཕེབས་མཁན་གྲོས་ཚོགས་ཀྱི་ཚོགས་གཞོན Sharon Claydon ལགས་དང་གྲོས་ཚོགས་འཐུས་མི Susan Templeman། དེ་བཞིན་གྲོས་ཚོགས་གོང་མའི་འཐུས་མི་ཇེ་ནེ་ཏ་རེས་ལགས་དང་གྲོས་ཚོགས་འཐུས་མི་སོ་ཧྥི་ཡ་སི་ཀེམ་བཅས་ནས་བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་མཇལ་འཕྲད་ཞུས་པ་དང་བོད་ཀྱི་གནད་དོན་སྤྱི་དང་བྱེ་བྲག་ཏུ་བཙན་བྱོལ་བོད་མིའི་འཚོ་བའི་སྐོར་གོ་རྟོགས་གཏིང་ཟབ་ལོན་པའི་མྱོང་ཚོར་ཇི་བྱུང་གསལ་བཤད་གནང་ཡོད་འདུག། དེ་བཞིན་ཨོ་སི་ཁྲུ་ལི་ཡའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ནས་བོད་ནང་གི་ཛ་དྲག་གནས་སྟངས་སྐོར་ངོ་སྤྲོད་གནང་བ་དང་ཆབས་ཅིག་གྲོས་ཚོགས་འཐུས་མི་རྣམ་པས་བོད་དོན་ལ་རྒྱབ་སྐྱོར་གཡོ་མེད་གནང་བར་ཐུགས་རྗེ་ཆེ་ཞེས་ཞུས་ཡོད་པ་མ་ཟད་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་རིང་མིན་སྤྱི་ཟླ་དྲུག་པའི་ནང་ཨོ་སི་ཁྲུ་ལི་ཡར་ཕེབས་འཆར་ཡོད་པའི་སྐོར་ཡང་བརྡ་ལན་ཕུལ་ཡོད་པ་རེད། ཐེངས་འདིའི་ཚོགས་འདུའི་ཐོག་ལ་ཨོ་སི་ཁྲུ་ལི་ཡའི་གྲོས་ཚོགས་འོག་མའི་ཚོགས་གཞོན་ཤེ་རིན་ཁ་ལོ་ཀྲིན་དང་སྲིད་བློན་གཞོན་པ་ཟུར་པ་དང་གྲོས་ཚོགས་ཀྱི་འཐུས་མི་མཱི་ཀོ་མེ་ཁོར་མཱཀ་དང་ཕྱི་འབྲེལ་དང་བདེ་སྲུང་ཚོང་འབྲེལ་ལས་དོན་དང་འབྲེལ་བའི་རྒྱུན་ལས་ཚོགས་ཆུང་གི་ཚོགས་གཙོ་ཤེ་ནི་ནུ་མན་ཐེ་བའི་གྲོས་ཚོགས་འཐུས་མི་དང་ལས་བྱེད་པ་ཁྱོན་མི་གྲངས་ཉི་ཤུ་མཉམ་ཞུགས་གནང་ཡོད་འདུག།

དེ་ཡང་སྤྱི་ཚེས་བཅུ་གཉིས་ཉིན་རོའི་ཊར་གསར་འགྱུར་བརྒྱུད་ལམ་གྱི་གནས་ཚུལ་སྤེལ་བ་ལྟར་ན། ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཁང་གིས་བཏོན་པའི་སྙན་ཐོ་དེའི་ནང། རྒྱ་ནག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཧོང་ཀོང་ནང་དམངས་གཙོའི་ལམ་ལུགས་ལ་དགའ་ཞེན་བྱེད་མཁན་ཚོར་རྡུང་རྡེག་གཏོང་ཐབས་ཆེད་རྒྱལ་ཁབ་བདེ་འཇགས་ཁྲིམས་ལུགས་ཟེར་བ་གཏན་འབེབས་ལག་བསྟར་བྱས་ནས། ཁྲིམས་ཐོག་ནས་ཁྲིམས་འཛིན་རང་དབང་གི་ནུས་པ་ཆུང་དུ་གཏོང་ཐབས་བྱེད་བཞིན་ཡོད་པ་མ་ཟད། གྱོད་ཡ་ཚོར་ཡང་ཁྲིམས་ཐོག་གི་གཞི་རྩའི་སྲུང་སྐྱོབ་ཀྱི་ནུས་པ་ཡང་མེད་པ་བཟོས་ཡོད་པའི་སྐོར་བཀོད་ཡོད་ཅིང། སྙན་ཐོ་དེའི་ནང་ད་དུང་ཧོང་ཀོང་གི་ཁྲིམས་དཔོན་བསྐོ་གཞག་བྱ་ཕྱོགས་ཐད་ལ་ཡང་འགྱུར་བ་བཏང་ནས་རྒྱ་ནག་གཞུང་དང་ཉེ་བའི་ཧོང་ཀོང་གི་དཔོན་རིགས་ནས་བསྐོ་གཞག་བྱས་པའི་ཁྲིམས་དཔོན་གྱིས་རྒྱལ་ཁབ་བདེ་འཇགས་ཁྲིམས་ལུགས་ཟེར་བའི་ནང་དོན་དང་འགལ་ལུགས་ཀྱི་གྱོད་དོན་ཐོག་ཁྲིམས་བཤེར་བྱེད་བཅུག་པ་ལས་ཁྲིམས་དཔོན་གཞན་གྱིས་གྱོད་དོན་དེ་རིགས་ལ་ཁྲིམས་བཤེར་བྱེད་པའི་དབང་ཆ་མེད་པར་བརྟེན། གྱོད་དོན་དེ་རིགས་ལ་ཁྲིམས་བཤེར་བྱེད་པའི་བརྒྱུད་རིམ་ཡང་ཕྱི་གསལ་ནང་གསལ་མེད་སྟབས་དེས་རྐྱེན་པས་སྤྱི་འབངས་ཀྱིས་ཁྲིམས་འཛིན་ལས་ཁང་ལ་ཡིད་ཆེས་མེད་པའི་གནས་སྟངས་ཆགས་རྒྱུ་ཡིན་པའི་སྐོར་སོགས་བཀོད་ཡོད་པ་དང་འབྲེལ། ཨ་རི་གཞུང་དང་གྲོས་ཚོགས་ནས་ཧོང་ཀོང་ནང་བདེ་འཇགས་ཁྲིམས་ལུགས་དང་འགལ་ལུགས་ཀྱི་གྱོད་དོན་ཁག་ནང་ལ་ཐེ་ཇུས་ཡོད་པའི་ཁྲིམས་འཛིན་ཚན་པ་དང་དཔོན་རིགས་སོགས་ཉི་ཤུ་རྩ་དགུར་ཉེས་ཆད་འགེལ་རྒྱུའི་སྐུལ་མ་གནང་ཡོད་འདུག་དེའི་ཐད་རྒྱ་ནག་ཕྱི་སྲིད་ལས་ཁང་གི་ཧོང་ཀོང་ལས་དོན་ལྷན་ཁང་གིས་གསལ་བསྒྲགས་ཤིག་སྤེལ་བའི་ནང། གོང་ཞུས་ཨ་རིའི་རྒྱ་ནག་ལས་དོན་ལྷན་ཁང་གིས་སྤེལ་བའི་སྙན་ཐོ་དེ་བཞིན་ཧོང་ཀོང་ནང་ལག་བསྟར་བྱེད་བཞིན་པའི་རྒྱལ་ཁབ་བདེ་འཇགས་ཁྲིམས་ལུགས་དང་ཧོང་ཀོང་གི་ཁྲིམས་འཛིན་ལམ་ལུགས་ལ་དམའ་འབེབས་བྱས་པ་ཞིག་ཡིན་ལུགས་བརྗོད་ནས་སྐྱོན་བརྗོད་བྱས་ཡོད་འདུག།

དེ་ཡང་ནག་ཆུ་ཁུལ་གྱི་དབྱར་རྩྭ་དགུན་འབུ་བརྐོ་མཁན་གྱི་ཡུལ་མི་ཞིག་ལ་དེའི་སྐོར་སྐད་ཆ་དྲིས་པའི་སྐབས་ཁོང་གིས་ཉིན་རེ་ལ་འབུ་རྐང་བདུན་བརྒྱད་རག་ཡོད་པ་དང་སྐབས་རེ་གངས་འབབ་ཤུགས་ཆེ་དྲགས་པས་འབུ་ཡོད་སར་འགྲོ་མ་ཐུབ་པར་འབུ་གཅིག་ཀྱང་རག་མེད་པའི་གནས་སྟངས་འགྲེལ་བརྗོད་བྱས་འདུག་ལ། ཁ་ཅིག་ལ་ཉིན་གཅིག་ལ་འབུ་ཉི་ཤུ་ནས་སུམ་ཅུ་བར་རག་སོང་ཟེར་མཁན་ཡོད་པ་བརྗོད་པ་དང་སྦྲགས།

དེ་མིན་ཡང་དེང་སང་དར་སོ་ཆེ་བའི་དྲ་རྒྱ་བརྒྱུད་བོད་མི་མང་པོས་ཐད་གཏོང་སོགས་ཀྱི་ལམ་ནས་འབུ་བཀོག་བཞིན་པའི་གནས་སྟངས་རྒྱ་སྐད་ཐོག་ནས་འབུ་ཟེར་ན་གང་འདྲ་ཞིག་ཡོད་པ་དང་འབུ་བཀོག་པའི་དུས་དཀའ་ངལ་གང་འདྲ་ཡོད་པ་དེ་བཞིན་འབུ་བཀོག་པ་གཅིག་པུ་ལ་འཚོ་བ་བརྟེན་བཞིན་ཡོད་པ་སོགས་ངོ་སྤྲོད་བྱས་པ་མཐོང་རྒྱུ་ཡོད་པའི་ཁར། འབུ་ཉོ་མཁན་རྒྱ་ནག་ནང་ཁུལ་ནས་རྒྱ་མི་མང་པོས་བོད་ཀྱི་མཐོ་སྒང་ནས་འབུ་ཉོས་བཞིན་ཡོད་ཚུལ་དང། གལ་སྲིད་དབྱར་རྩྭ་དགུན་འབུ་སྤུས་དག་དགོས་ཚེ་ཁོ་ཚོར་འབྲེལ་བ་བྱེད་ཤོག་སོགས་ཁྱབ་བསྒྲགས་བྱེད་བཞིན་ཡོད་པ་ཡང་མཐོང་རྒྱུ་ཡོད་པ་རེད། བོད་ཁུལ་དུ་ལོ་རེ་བཞིན་དབྱར་རྩྭ་དགུན་འབུ་བརྐོ་མཁན་ཇེ་མང་དང་དབྱར་རྩྭ་དགུན་འབུ་མང་བའི་ས་ཁུལ་དུ་རྩོད་རྙོག་ཡང་མང་པོ་ཡོང་གི་ཡོད་ཅིང། ས་གནས་མང་པོར་དབྱར་རྩྭ་དགུན་འབུའི་ཚོང་དང་འབྲེལ་བའི་རྩོད་རྙོག་རིགས་བྱུང་ན་ཐག་གཅོད་བྱེད་ཕྱོགས་སོགས་ཀྱི་རྩ་འཛིན་སྒྲིག་གཞི་ཡང་འདྲ་མིན་བཟོས་ཡོད་པ་རེད། ཡང་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུའི་ནང། ནོར་ཝེ་ཀྱི་ཕྱི་སྲིད་བློན་ཆེན་ཇོ་ནས་སི་ཊོར་ཡིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ལ་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐད་སེམས་འཚབ་ཡོད་པ་གསུངས་ཡོད་འདུག། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་དེང་སྐབས་ནོར་ཝེ་གྱི་རྒྱལ་ས་ཨོ་སི་ལོར་གཞུང་འབྲེལ་འཚམས་གཟིགས་གནང་བཞིན་པ་དང་གཟའ་པ་སངས་ཉིན་ནོར་ཝེ་གྱི་སྲིད་བློན་དང་མཇལ་འཕྲད་སྐབས་སུ། སྲིད་བློན་མཆོག་གིས་ཤིན་ཅང་ནང་འགྲོ་བ་མིའི་ཐོབ་ཐང་གནས་སྟངས་དང་ཧོང་ཀོང་ནང་གནས་ཚུལ་འཕེལ་རིམ་བཅས་ཀྱི་ཐད་སེམས་འཚབ་ཡོད་པ་གསུངས་ཡོད་ལུགས་སྤྱི་བསྒྲགས་ཤིག་སྤེལ་འདུག།

ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱིས་མཇལ་འཕྲད་སྐབས་སུ་རྒྱ་ནག་དང་ནོར་ཝེ་གཉིས་དབར་མཉམ་ལས་གཏིང་ཟབ་ཏུ་གཏོང་རྒྱུ་དང་ལྷག་པར་དུ་ཁོར་ཡུག་ལ་གནོད་སྐྱོན་མེད་པའི་དཔལ་འབྱོར་དར་སྤེལ་གྱི་ལས་གཞིའི་ཐོག་ཕྱར་གྲུ་མཉམ་འདེགས་བྱ་རྒྱུ་གལ་གནད་དང་ད་དུང་ཁོང་གིས་ཡུལ་གྲུ་གཉིས་ཀྱིས་མཉམ་ལས་ཐོག་ནས་དཔལ་འབྱོར་རང་སྲུང་ལམ་ལུགས་དང་དེ་བཞིན་དཔལ་འབྱོར་འབྲེལ་ལམ་བཅད་བཅས་ཀྱི་གནད་དོན་ཐད་ངོ་རྒོལ་དང་རྒྱ་ནག་དང་ནོར་ཝེ་གཉིས་ཆིག་སྟོང་བརྒྱད་བརྒྱ་བརྒྱད་ཅུ་གྱ་བརྒྱད་ལོ་ནས་ཚོང་འབྲེལ་བཙུགས་ཡོད་པའི་ལོ་རྒྱུས་རིང་པོ་ཞིག་ཡོད་པ་ཡང་བརྗོད་ཡོད་འདུག། ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་གྱིས་ནོར་ཝེའི་ཚོང་ལས་སྡེ་ཚན་གྱི་དཔོན་རིགས་དང་བཀའ་མོལ་གནང་སྐབས་རྒྱ་ནག་གིས་དཔལ་འབྱོར་སླར་གསོ་གནང་རྒྱུའི་སྤོབས་པ་དང་བཟང་ཕྱོགས་ཀྱི་ཡར་རྒྱས་ཡོང་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་དང། དེ་བཞིན་རྒྱ་ནག་དང་ནོར་ཝེ་གཉིས་དབར་གནད་དོན་མི་མཐུན་པ་ཡོད་རུང་ཕྱོགས་གཉིས་ཀྱིས་གྲོས་མོལ་མུ་མཐུད་བྱས་ནས་མཉམ་ལས་རྒྱ་སྐྱེད་གཏོང་རྒྱུར་འདོད་མོས་ཡོད་པ་བརྗོད་ཡོད་འདུག། རྒྱ་ནག་གི་དམིགས་བསལ་སྐུ་ཚབ་ཡུག་རེན་དུ་བསྐྱོད་ནས་ཆབ་སྲིད་ཀྱི་ལམ་བུའི་ཐོག་ནས་དམག་འཐབ་མཇུག་སྒྲིལ་ཐག་གཅོད་ཡོང་ཐབས་གྲོས་མོལ་བྱ་རྒྱུ་ཡིན་འདུག་དེ་ཡང་རྒྱ་ནག་གཞུང་གིས་སྤྱི་ཟླ་ལྔ་པའི་ཚེས་བཅོ་ལྔ་ཉིན་ནས་ཡུག་རེན་དང་ར་ཤི་ཡ་དེ་མིན་གྱི་ཡོ་རོབ་ཀྱི་ཡུལ་གྲུ་ཁག་ཅིག་ནང་དམིགས་བསལ་སྐུ་ཚབ་ཆེད་གཏོང་བྱས་ནས་དམག་འཁྲུག་གི་གནས་སྟངས་ཞི་བའི་ཐོག་ནས་ཐག་གཅོད་ཡོང་ཐབས་གྲོས་མོལ་བྱ་རྒྱུ་ཡིན་ལུགས་རྒྱ་ནག་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པ་ཝང་ཝུན་པིན་གྱིས་རྒྱ་ནག་ཕྱི་སྲིད་ལས་ཁང་གི་རྒྱུན་ལྡན་གྱི་གསར་འགོད་ལྷན་ཚོགས་ཐོག་འགྲེལ་བརྗོད་བྱས་ཡོད་ཅིང། དེ་ཡང་ན་ནིང་ར་ཤི་ཡས་ཡུག་རེན་ལ་བཙན་འཛུལ་དམག་འཐབ་བྱས་པའི་རྗེས་རྒྱ་ནག་གིས་ཕྱིར་གཏོང་བྱས་པའི་དཔོན་རིགས་རིམ་པ་མཐོ་ཤོས་ཤིག་ཆགས་རྒྱུ་ཡིན་འདུག་རྒྱ་ནག་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པ་ཝང་གིས་སྤྱི་ཟླ་ལྔ་པའི་ཚེས་བཅོ་ལྔ་ནས་བཟུང་རྒྱ་ནག་ཕྱི་སྲིད་ལས་ཁང་གི་ཡོ་རོབ་དང་ཨེ་ཤི་ཡའི་ལས་དོན་ལྷན་ཁང་གི་དམིགས་བསལ་སྐུ་ཚབ་ལི་ཧུའེ་ཡུག་རེན་དང་པོ་ལན། ཧྥ་རན་སི་དང་འཇར་མ་ནི་ར་ཤི་ཡ་བཅས་སུ་རིམ་པས་ཕེབས་ནས་ཡུག་རེན་གྱི་དམག་འཁྲུག་དཀའ་རྙོག་དེ་བཞིན་ཆབ་སྲིད་ལམ་ནས་ཐག་གཅོད་ཡོང་ཐབས་ཕྱོགས་ཚང་མ་དང་ཕན་ཚུན་གོ་བསྡུར་བྱ་རྒྱུ་ཡིན་ལུགས་དང། ད་རེས་དམིགས་བསལ་སྐུ་ཚབ་ལི་ཧུའེ་ཡི་ཕྱོགས་བསྐྱོད་ཐོག་ནས་རྒྱ་ནག་དེ་བཞིན་ཞི་བདེར་འབད་བརྩོན་བྱེད་མཁན་གྱི་ཁ་དན་ཚིག་ལ་གནས་ཐུབ་མཁན་ཞིག་ཡིན་པ་ར་སྤྲོད་ཐུབ་རྒྱུ་ཡིན་ལུགས་དང། དེའི་ཐོག་ནས་རྒྱ་ནག་གཞུང་གིས་ག་དུས་ཡིན་ནས་ཞི་བདེའི་ཕྱོགས་སུ་ཡོད་པ་དེ་ཡང་གསལ་པོ་མཐོང་ཐུབ་རྒྱུ་ཡིན་ལུགས་སོགས་བཤད་ཡོད་འདུག། ཟླ་བ་སྔོན་མ་རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིན་དང་ཡུག་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་རྣམ་གཉིས་ཞལ་པར་བརྒྱུད་བཀའ་མོལ་བྱུང་ཡོད་པ་དང། དེ་རྗེས་རྒྱ་ནག་གཞུང་གིས་སྤྱི་ལོ་ཉིས་སྟོང་དགུ་ནས་སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་བར་ར་ཤི་ཡའི་ནང་ལ་རྒྱ་ནག་གཞུང་ཚབ་ཆེན་མོའི་ལས་འགན་འཁུར་མཁན་ལི་ཧུའེ་ཡིས་སྣེ་ཁྲིད་པའི་སྐུ་ཚབ་ཡུག་རེན་ནང་ཆེད་གཏོང་བྱ་རྒྱུ་ཕྱིར་བསྒྲགས་བྱས་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་སྙན་སྒྲོན་ཞུ་གི་ཡོད། སྲིད་སྐྱོང་མཆོག་གིས་ཧི་མ་ཅལ་གྱི་འཛིན་སྐྱོང་བསྟི་གནས་སིམ་ལ་ཁུལ་དུ། སྤྱི་ཁྱབ་བློན་ཆེན་གཙོས་འབྲེལ་ཡོད་ལས་ཁུངས་ཁག་ཏུ་ཆེད་བཅར་གྱིས་བོད་མིའི་བདེ་སྡུག་ཐད་དཀའ་ངལ་འཕྲད་བཞིན་པ་རྣམས་སེལ་དགོས་པའི་འབོད་སྐུལ་ཞུས་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་ཞིག་སྙན་སྒྲོན་ཞུ་གནང་གི་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེ་ཡི་འཛིན་སྐྱོང་གི་ལྟེ་གནས་ཤིམ་ལ་ཁུལ་དུ་གཞུང་འབྲེལ་འཚམས་གཟིགས་སུ་སྐྱོད་མུས་ཡིན་པའི་སྐབས་དེར། སྤྱི་ཟླ་ལྔ་པའི་ཚེས་བཅུ་གཅིག་ཉིན་སྲིད་སྐྱོང་མཆོག་གིས་མངའ་སྡེ་འདི་ཡི་སྤྱི་ཁྱབ་བློན་ཆེན་སྐུ་ཞབས Sukhvinder Singh Sukhu མཆོག་དང་མཇལ་མོལ་གནང་སྟེ་སྲིད་སྐྱོང་མཆོག་གིས་ཧི་མ་ཅལ་ནང་གནས་སྡོད་བོད་མི་ཚོར་འཕྲད་བཞིན་པའི་ས་ཆའི་དཀའ་ངལ་རྣམས་སེལ་དགོས་པའི་འབོད་སྐུལ་ཞུས་པ་བཞིན་སྤྱི་ཁྱབ་བློན་ཆེན་མཆོག་གིས་སེལ་ཐབས་གནང་རྒྱུ་ཡིན་པ་ཞལ་བཞེས་གནང་ཡོད་པ་ནང་སྲིད་དྲུང་འཕར་བསྟན་འཛིན་ནོར་བུ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། བཀའ་མོལ་དེ་ཡང་ལྷུག་པོ་ཞུས་བྱས་བྱས་ནས་ནི་ཁོ་རང་གིས་ང་ཚོའི་འདི་གའི་ས་གནས་ཁག་གི་དཀའ་ངལ་ཆ་ཚང་དེ་ཁོ་རང་གིས་ཉན་བྱས་བྱས་ནས་འདི་གའི་ཆ་ཚང

སྲིད་སྐྱོང་མཆོག་གིས་ཀྱང་ད་རེས་སྤྱི་ཁྱབ་བློན་ཆེན་མཆོག་དང་མཇལ་མོལ་སྐབས་ཧི་མ་ཅལ་མངའ་སྡེའི་ནང་ཤིམ་ལ་གཙོས་པའི་བོད་མི་འདུས་སྡོད་ས་གནས་ཁག་བཅུ་བཞི་ཙམ་ཡོད་པ་དེ་དག་གི་བདེ་སྡུག་སྐོར་གླེང་སློང་གནང་ནས་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུས་འདུག་པ་མ་ཟད་འདི་ཚེས་བཅུ་ཉིན་རེས་གཟའ་པ་སངས་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཤིམ་ལ་གྲོང་ཁྱེར་གྱི་སྤྱི་ཁྱབ་དྲུང་ཆེ་སྐུ་ཞབས Prabodh ལགས་གཙོས་པའི་ཧི་མ་ཅལ་མངའ་སྡེ་ཡི་ཤིང་ནགས་ལས་ཁུངས་དང།

Tibetan Government in Exile། ཧི་མ་ཅལ་མངའ་སྡེའི་གཞུང་དང་བོད་མིའི་སྒྲིག་འཛུགས་གཉིས་ཀྱི་མཛའ་འབྲེལ་ནི་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད་པ་མ་ཟད། ལྷག་དོན་དུ་ཕྱོགས་གཉིས་ཀྱི་འབྲེལ་ལམ་ནི་བོད་མིའི་བདེ་སྡུག་ཙམ་མིན་པར་བོད་མིའི་འཐབ་རྩོད་ལ་ཡང་གལ་འགངས་ཆེན་པོ་ཆགས་ཡོད་པ་འགྲེལ་བརྗོད་གནང་བྱུང། རྒྱུན་དུ་རྒྱ་གར་ཧི་མ་ཅལ་མངའ་སྡེའི་གཞུང་གིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་བསྲུང་བྱ་གཙོས་པའི་ཁུལ་དེར་གནས་སྡོད་བོད་མི་རྣམས་ཀྱི་བདེ་འཇགས་དང་འཕྲོད་བསྟེན་སོགས་ལ་གང་ཐུབ་ཀྱིས་མཐུན་འགྱུར་གནང་མུས་ཡིན་ཞིང། བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་ད་རེས་སྲིད་སྐྱོང་དང་སྤྱི་ཁྱབ་བློན་ཆེན་རྣམ་གཉིས་མཇལ་འཕྲད་གནང་བ་དེ་བོད་མིའི་སྒྲིག་འཛུགས་དང་མངའ་སྡེའི་གཞུང་གཉིས་བར་འབྲེལ་བ་ཇེ་བཟང་དུ་ཕྱིན་པའི་མངོན་རྟགས་ཡིན་པ་འགྲེལ་བརྗོད་གནང་བྱུང།
ཨ་ནི་ཧི་མ་ཅལ་མངའ་སྡེའི་གཞུང་གི་རྒྱབ་སྐྱོར་དང་རོགས་རམ་རོགས་རམ་བརྟེན་བྱས་བྱས་ད་ལྟ་ཨ་ནི་རྒྱ་གར་ཡུལ་མི་དང་ཨ་ནི་བོད་པ། ཕན་ཚུན་བར་འབྲེལ་བ་བཟང་པོ་ཞེ་པོ་ཅིག་བྱས། ཨ་ནི་གཞུང་ནས་ཡིན་པ་ནས་ཀའི་མཐུན་རྐྱེན་བཟོ་བ་དང་དེའི་དོན་རྒྱབ་སྐྱོར་གནང་ཡ་དེ་ཚོ་ད་ལྟ་ད་ལྟ་བར་དུ་བློན་ཆེན་རིམ་པ་ག་ཚོད་བྱུང་ཡོད་ནས་ཀའི་འབྲེལ་བ་ཡག་ཐག་ཆོད་དང་རྒྱབ་སྐྱོར་ཡག་ཐག་ཆོད་གནང་གི་ཡོད་པ་དེ་ལ་རྒྱབ་སྐྱོར་ཚུན་ཆད་དང་བཀའ་དྲིན་བསམ་ཤེས་བཞེས་འདུག་ཨ་འདི་བཅའ་བའི་དང་ཀྱང་ཁུངས་སུ་སྐྱོང་ཆོག་ཅི་རེད་ན་འདི་གནད་འགག་ཆགས་ཀྱི་ཡོད་རེད་ཅེས་ཞུ་ཡས་ཡིན།
ད་ལྟའི་ཆར་ཧི་མ་ཅལ་མངའ་སྡེའི་ནང་མི་འབོར་ས་ཡ་བདུན་ལྷག

འདི་ཚེས་བཅུ་གཅིག་ཉིན་ཁེ་ན་ཏྲ་བོད་དོན་ལྷན་ཚོགས་དང Toronto ས་གནས་བོད་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་ལྔ Ottawa བོད་རིགས་སྤྱི་མཐུན་ཚོགས་པ Montreal བཅས་བོད་མི་སུམ་ཅུ་ལྷག་ཙམ་ཞིག་ནས་ཁེ་ན་ཏྲའི་རྒྱལ་ས Ottawa དབུས་གྲོས་ཚོགས་འོག་མའི་ཆབ་སྲིད་ཚོགས་པ་ཚང་མའི་འཐུས་མི་བཅུ་ལྷག་ཙམ་ཞིག་དང་ལྷན་དུ་བོད་དོན་ཞུ་གཏུག་གནང་ནས་གཙོ་བོ་ཁེ་ན་ཏྲའི་ཕྱི་འབྲེལ་ལས་ཁུངས་ནང་བོད་དོན་དམིགས་བསལ་འབྲེལ་མཐུད་པ་ཞིག་བསྐོ་བཞག་གནང་དགོས་པའི་རེ་འདུན་གཙོ་བོ་ཞུས་སྐོར་དང་དེ་བཞིན་ད་ལྟའི་བོད་ནང་གི་གནས་སྟངས། ཛ་དྲག་ཆེ་རུ་འགྲོ་བ་བཞིན་རྒྱ་ནག་གཞུང་ནས་བོད་པའི་རིག་གཞུང་རྩ་མེད་བཟོ་བཞིན་པའི་གནས་སྟངས་བོད་མིའི་འགྲོ་སྡོད་སྤྱོད་གསུམ་ལ་རང་དབང་མེད་པ་བོད་མིའི་རིགས་རྫས་བསྡུ་རུབ་དེ་བཞིན་བོད་རིགས་གཞོན་སྐྱེས་མང་དག་ཞིག་ལ་ངལ་རྩོལ་བསྐུལ་བ་བཅས་གང་ཅིར་རྒྱབ་སྐྱོར་སྔར་ལྷག་ཡོང་བའི་ཞུ་གཏུག་གནང་བར་ཁེ་ན་ཏ་བོད་དོན་ལྷན་ཚོགས་ཀྱི་འགན་འཛིན་ཤེས་རབ་མཐར་ཕྱིན་ལགས་ནས་ང་ཚོ་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་བྱུང།

བོད་མིའི་མགྲིན་ཚབ་པ་རྣམས་ནས་ཁེ་ན་ཏའི་ཆབ་སྲིད་ཚོགས་པ་ཚང་མའི་སྐུ་ཚབ་ཁག་བཅུ་ལྷག་ཙམ་ཞིག་དང་ལྷན་དུ་ཞུ་གཏུག་གནང་བ་བཞིན་ཁོང་རྣམས་ནས་རྒྱབ་སྐྱོར་གང་ཐུབ་གནང་རྒྱུ་ཡིན་པའི་ཞལ་བཞེས་གནང་བ་བྱུང་བ་མུ་མཐུད་འགྲེལ་བརྗོད་གནང་བྱུང། མི་བཅུ་ནས་ཆ་ཚང་གིས་རྒྱབ་སྐྱོར་ཤུགས་ཆེན་པོ་ཡོད་པ་དང་ད་ག་ནང་བཞིན་གྱིས་ཕྱི་སྲིད་ལས་ཁུངས་ནང་དུ་ད་དམིགས་བསལ་གྱི་འབྲེལ་མཐུད་པ་བསྐོ་བཞག་བྱེད་ཡས་ལ་ཁོ་རང་ཚོ་རྒྱབ་སྐྱོར་ཡོད་པ་དང། ཨ་ནེ་ད་ག་ནང་བཞིན་གྱིས་ཨ་ནེ་བོད་ཀྱི་ད་ལྟ་འགྲོ་བ་མིའི་ཐོབ་ཐང་དེའི་སྒང་ལ་རྒྱབ་སྐྱོར་ཤུགས་ཆེ་རུ་བཏང་ཡས་ཁོ་རང་ཚོ་ངོས་ནས་ཨ་ནེ་གཞུང་ལ་ཡར་ཞུ་གི་ཡིན་ཟེར་ད་ཆ་དེ་འདྲའི་ཚང་མ་གིས་ཅིག་རྒྱབ་སྐྱོར་རྣམ་པ་ཤུགས་ཆེན་པོ་ཞིག་སྟོན་སོང་ཞུ་ཡིན་ལགས། དེ་ཡང་ད་ཐེངས་ཞུ་གཏུག་དེ་བཞིན་ལོ་ལྟར་རང་བཞིན་གྱི་ཞུ་གཏུག་ཞིག་ཡིན་སྐོར་དང་མཉམ་དུ་འདི་ལོ་ནམ་རྒྱུན་དང་མི་འདྲ་བ་གངས་ལྗོངས་ཆོས་ལྡན་གླིང་གི་བོད་ཀྱི་རིག་གཞུང་སྐད་ཡིག

བོད་དོན་ཞུ་གཏུག་གནང་བ་བཞིན་ཞུ་གཏུག་གི་ནང་དོན་ཚང་མ་གཅིག་ཡིན་དུས་མ་འོངས་པར་ནུས་པ་ཆེན་པོ་ཞིག་ཐོན་པའི་རེ་བ་གནང་བཞིན་ཡོད་པ་འབྲེལ་ཡོད་ནས་མུ་མཐུད་ངོ་སྤྲོད་གནང་བྱུང། དེ་མིན་བོད་དོན་ཞུ་གཏུག་ཕྱོགས་ཡོངས་ནས་གང་ལེགས་བྱུང་ཀྱང་ད་དུང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་དང་ས་གནས་བོད་རིགས་མི་མང་ནས་མུ་མཐུད་འབད་བརྩོན་གནང་ཚེ་ཁེ་ན་ཏའི་དབུས་གྲོས་ཚོགས་ཀྱི

ཀྱི་བོད་དོན་ཞུ་གཏུག་དེ་བཞིན་ཉིན་གཅིག་རིང་གནང་བ་བཞིན་ལེགས་པོ་བྱུང་སྐོར་དང་ལྷན་དུ་ཚོགས་པ་ཁག་གི་ཚོགས་གཙོ་དང་འབྲེལ་ཡོད་བོད་རིགས་རྣམས་ཕྱི་དྲོ་སོ་སོའི་ས་གནས་སུ་ཕྱིར་ལོག་གནང་བཞིན་ཡོད་པ་མུ་མཐུད་འགྲེལ་བརྗོད་གནང་བྱུང། ཁེ་ན་ཏའི་གྲོང་ཁྱེར་ཀྲོ་རོན་ཀྲོ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུས། གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང།

སློབ་ཕྲུག་ཚོགས་པའི་ལས་འཆར་འགན་འཛིན་བློ་བཟང་ཚེ་བརྟན་ལགས་སུ་ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་གིས་འདིའི་ཐད་ཤུགས་ཆེན་པོའི་ཐོག་ནས་གསུངས་པར་དགོངས་ཚུལ་དང་ཚོགས་པའི་ངོས་ནས་ལས་འགུལ་སྤེལ་བའི་བརྒྱུད་རིམ་སྐོར་བཀའ་འདྲི་ཞུས་པའི་སྐབས་ཁོང་གིས། ལགས་སོ། རེད་ད་ཁ་སང་ད་ལྟ་རིན་ཆེན་ལགས་ཀྱི་སྒང་ནས་གསུངས་སོང་ཨ་རི་གི་ཕྱི་སྲིད་དྲུང་ཆེ Antony Blinken ཁོ་རང་རང་དབང་ཁང་གི་ད་ཅིག་མཛད་སྒོ་ཅིག་ལ་ཁོ་རང་གི་ད། བོད་ནང་གི DNA བསྡུ་རུབ་དེའི་སྒང་ལ་ཤུགས་ཆེན་པོ་ཅིག་བཤད་ཤག། འདི་ལྟ་ད་ལྟའི་ཆ་ལ་ཨ་རིའི་གཞུང་གི་ད་ཅིག་ལས་བྱེད་ཆེ་ཤོས་ཅིག་གིས་གནད་དོན་འདིའི་སྒང་ལ་བཤད་པ་དེ་དང་པོ་རེད། འདི་ལ་ད་ཐོག་མ་དེ་ལ་ཐུགས་རྗེ་གནང་ཞུ་ཡས་ཡིན་ཁོ་རང་ཚོ་ལ་དེ་ཙམ་མ་ཡིན་པ་ད་ང་ཚོ་རོགས་ཅིག་ན་བོད་རང་བཙན་སློབ་ཕྲུག་ཚོགས་པ་གི་ལས་འགུལ་ཚོགས་པ་རོགས་ཅིག་ཡིན་དུས་འདི་གི་གནད་དོན་འདི་ང་ཚོ་དང་པོ་དེ་ཟླ་ཉིན་ལོ་གི་སྤྱི་ཟླ་དགུ་པ་ལ Citizen Lab།

ལས་འགུལ་དེ་གི་དམིགས་ཡུལ་གཙོ་བོ་དེ་ད་ལྟ Thermo Fisher གྱི་ད་ལྟའི་ཅ་ལག་ད་ཁོ་རང་ཚོའི་རྒྱ་ནག་གི་གཞུང་ལ་གཏུགས་ཤིང DNA Sequencing དང DNA དྲུག་གི་གཙོ་འགོ་རེད་འདི་ང་རང་ཚོའི་བཀག་སྡོམ་བྱས་ཆེད་དུ་ང་རང་ཚོའི་ལས་འགུལ་དེ་སྤེལ་རེད་འདས་པའི་ད་ཁ་ཟླ་བ་ཁ་ཤས་ཤིག་ནང་ལ་ང་རང་ཚོའི་མཚན་རྟགས་བསྡུ་རུག་བྱས་ཡོད་རེད་མཚན་རྟགས་བསྡུ་རུག་དེ་བྱས་ཆེད་ནི་ཁོ་རང་ཚོའི་ལས་ཁུངས་ཁག་མང་པོ་ཅིག་ལ་ཁོ་རང་ཚོའི་ང་ཚོའི Signature Petition དེ Drop བྱས་རེད་འདི་ཙམ་མ་ཡིན་པ་ཡང་ང་རང་ཚོའི་ཕྱི་ཟླ་བཅུ་གཅིག་གི་ཟླ་གཞུག་ལ་ང་ཚོའི་བདུན་ཕྲག་གཅིག་གི་རིང་ག Global Week of Action

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་རེད། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་མུ་མཐུད་གསན་རོགས་གནང། གཤམ་ལ་སྙན་སྒྲོན་ཞུ་རྒྱུའི་གླེང་མོལ་གྱི་ལེ་ཚན་ནང། མི་ལོ་དྲུག་ཅུ་རེ་གསུམ་ཙམ་གྱི་ལོ་རྒྱུས་ལྡན་པའི་ད་ལྟའི་བཙན་བྱོལ་ནང་གི་སློབ་གྲྭ་ཆེ་ཤོས་བོད་ཕྲུག་ཁྱིམ་སྡེའི་ཤེས་ཡོན་སློབ་གསོའི་བྱ་གཞག་ཐོག་ད་ལྟའི་གནས་སྟངས་དང་མ་འོངས་པའི་གདོང་ལེན་བྱེད་ཕྱོགས་ཀྱི་སྐོར་ལ་བོད་ཕྲུག་ཁྱིམ་སྡེའི་སྤྱི་ཁྱབ་གཙོ་འཛིན་རྒན་བསོད་ནམས་སྲི་གཅོད་ལགས་དང་ལྷན་དུ་རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཀྱིས་གླེང་མོལ་ཞུས་ཞིག་གསན་གནང་བཤད།
བོད་ཕྲུག་ཁྱིམ་སྡེའི་སྤྱི་ཁྱབ་གཙོ་འཛིན་གསར་པ་རྒན་བསོད་ནམས་སྲི་གཅོད་ལགས། བོད་ཕྲུག་ཁྱིམ་སྡེ་གི་སློབ་ཟུར་ཚོ་ཡིས་གདན་ཞུས་ལྟར་ད་སྐབས་ཨ་རིའི་ནང་ལ་ཐེངས་དང་པོ་བསྐོར་བསྐྱོད་ཕེབས་བཞིན་པ་རེད། མི་ལོ་དྲུག་ཅུ་རེ་གསུམ་ཙམ་གྱི་ལོ་རྒྱུས་ལྡན་པའི་གི་ད་ལྟའི་བཙན་བྱོལ་ནང་གི་སློབ་གྲྭ་ཆེ་ཤོས་བོད་ཕྲུག་ཁྱིམ་སྡེའི་ཤེས་ཡོན་སློབ་གསོའི་བྱ་གཞག་གི་ཐོག་ལ་ད་ལྟའི་གནས་སྟངས་དང་མ་འོངས་པའི་གདོང་ལེན་བྱེད་ཕྱོགས་ཀྱི་སྐོར་ལ་བོད་ཕྲུག་ཁྱིམ་སྡེ་ཡི་སྤྱི་ཁྱབ་གཙོ་འཛིན་རྒན་བསོད་ནམས་སྲི་གཅོད་ལགས་དང་གླེང་མོལ་ཞུ་རྒྱུ་ཡིན། རྒན་ལགས་དེ་རིང་ང་ཚོའི་སྒྲ་འཇུག་ཁང་དུ་ཕེབས་པར་སྙིང་ཐག་པ་ནས་བཀའ་དྲིན་ཆེ་ཞུ་གི་ཡིན། བཀྲ་ཤིས་བདེ་ལེགས་ཚང་མ་བཀྲ་ཤིས་བདེ་ལེགས། ལགས་སོ། ད་ངས་རྒྱབ་ལྗོངས་ཀྱི་ལོ་རྒྱུས་ངོ་སྤྲོད་མདོ་ཙམ་ཅིག་ཞུས་པ་ཡིན་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་ལ་བོད་བཙན་འཛུལ་རྗེས་སུ་བོད་མི་སྟོང་ཕྲག་མང་པོ་རྒྱ་གར་དུ་འབྱོར་རྗེས་ཨ་ནེ་ཕྲུ་གུ་ཚོ་ལ་ཡུལ་དུས་ཀྱི་འཕྲོད་བསྟེན་གསོ་སྐྱོང་བཅས་བྱེད་མ་ཐུབ་པའི་གི་དཀའ་ངལ་ཚབས་ཆེ་བྱུང་བ་ལ་བརྟེན་ནས་སྐབས་དེ་དུས་སྐུ་ཡི་གཅེན་མོ་ཚེ་རིང་སྒྲོལ་མ་མཆོག་གི་འགན་ཁུར་འོག་ལ་འཕྲལ་སེལ་བུ་གསོ་ཁང་ཞིག་བཙུགས་གནང་ཡོད་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ནས་རེ་བཞི་བར་ལ་ད་ཁོང་མོ་སྙུང་གཞི་གི་རྐྱེན་གྱིས་དགོངས་པ་མ་རྫོགས་བར་ལ་སྐབས་དེ་ལ་བུ་ཕྲུག་གཅིག་སྟོང་ལྷག་ཙམ་ལ་བྱམས་སྐྱོང་དང་བདག་གཅེས་ལྟ་རྟོག་ལྷག་བསམ་རྣམ་དག་གིས་གནང་ཡོད་པ་ད་ཡོངས་གྲགས་སུ་ཆགས་ཡོད་རེད། དེའི་རྗེས་ཨ་མ་རྗེ་བཙུན་པད་མ་ལགས་ཀྱིས་བོད་ཕྲུག་ཁྱིམ་སྡེ་རྩིས་འགན་བཞེས་ནས་ཕྱི་ལོ་ཉིས་སྟོང་དྲུག་ལོ་ཡི་ཕྱི་ཟླ་བརྒྱད་པ་ཡི་བར་ལ་ལོ་ངོ་བཞི་བཅུ་ཞེ་གཉིས་ཀྱི་རིང་རྒས་ཡོལ་མ་ཞུས་བར་ལ་སྤྱི་ཁྱབ་གཙོ་འཛིན་གྱི་ཐུགས་འགན་བཞེས་ནས་དུས་ཡུན་དེའི་རིང་ལ་བོད་ཕྲུག་ཁྱིམ་སྡེ་རྒྱ་སྐྱེད་ཆེན་པོ་བྱུང་ཡོད། ད་དེའི་རྗེས་ལ་རྒན་ཚེ་དབང་ཡེ་ཤེས་ལགས་དང་དེ་ནི་རྒན་ཐུབ་བསྟན་རྡོ་རྗེ་ལགས་རེད་ད་འདི་སྐབས་སུ་རྒན་བསོད་ནམས་སྲི་གཅོད་ལགས་ཀྱིས་ད་གཙོ་འཛིན་ཨང་བཞི་པ་གསུང་ན་ཕལ་ཆེར་མ་འགྲིག་ཡ་ཅིག་མི་འདུག་རྒན་ལགས་ད་རེས་ད་སྤྱི་ཁྱབ་གསར་པ་འདྲ་བོ་ཆགས་འདུག་གི་རེད་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་གཙོ་འཛིན་བསྐོས་པ་གི་མཐུན་སྒྲིལ་འདྲ་བོ་ཅིག་རེད་དེ་འདུག་ད་རེས་གཙོ་བོ་དེ་ཨ་རི་ལ་བསྐོར་བསྐྱོད་གནང་ཡ་དེ་གི་གནད་དོན་འདྲ་བོ་ཅིག་ག་འདྲ་འདྲ་བོ་ཅིག་ཡིན་ན་གཙོ་བོ་རྒྱུ་མཚན་དེ། ལ་རེད་ད་ད་ད། གཙོ་བོ་རོགས་དེ་འདི་རེད་ང་ཚོ་སྤྱིར་བཏང་ནས་བུ་ཕྲུག་ཁྱིམ་སྡེའི་ནང་ནས་སློབ་ཕྲུག་ཐོན་མཁན་གྲངས་ཀ་མང་པོ་ཡོད་རེད་བ། ཨ་དེ་ཚོའི་ཐོག་ནས་ང་ཚོ་བསམ་འཆར་དེ་འདྲ་མང་པོ་ཡོང་སྡོད་ཀྱི་ཡོད་རེད། ལྷག་པར་དུ་ཡང་ཟླ་ཉིན་ཉིས་སྟོང་ཉི་ཤུ་རྩ་གཉིས་ལ་ཡ་ང་ཚོ་སྐྱབས་མགོན་རིན་པོ་ཆེར་བརྟན་བཞུགས་ལྟ་བུ་ཞུ་ཡས་གོ་སྐབས་བཟང་པོ་ཐོབ་དེ་ནས་ལྷ་ལྕམ་སྐུ་ཞབས་ལ་བཀའ་དྲིན་རྗེས་དྲན་གྱི། དུས་ཆེན་སྲུང་བརྩི་ཞུས་པ་དང་སྦྲགས་བྱས་སློབ་ཟུར་མང་པོ་ཞིག་ཅིག་ང་ཚོ་མཉམ་འཛོམས་བྱེད་ཐུབ་པ་བྱུང་ཡོད་རེད། སྐབས་དེ་དུས་ཙམ་པ་ཨ་ནེ་ང། ད་ལྟ་དེ། གཙོ་འཛིན་གསར་པའི་ངོ་བོའི་ཐོག་ནས། འཁོད་པ་དང་འདི་ནས་ཁོང་ཚོ་མཉམ་དུ་འགྲོ་འདུག་བྱས་རྗེས་ད་ང་རང་ཚོ། སློབ་ཟུར་ཐོན་མཁན་དེ་གས་འཛམ་གླིང་ཡུལ་གྲུ་ག་ས་ག་ལ་ཡ་འདུག། ཡོད་པ་སོང་ཙང། དེ་ཚོ་དང་འབྲེལ་བ་མཐུད་ཐུབ་པ་ཡས་ཅིག་དང། དེ་ཚོ་མཉམ་དུ་ཐུག་འཕྲད་བྱུང་ན་ཡག་པོ་འདུག་བྱས་རྗེས། དེ་འདྲའི་ང་ཚོ་བསམ་ཚུལ་དེ་འདྲ་མང་པོ་བྱུང་བ་རེད། དེ་འདྲ་ཡིན་པ་སོང་ཙང་ད་རེས་ད། ཡོང་ཐུབ་པས་དེ་ལྟ་འདི་བ། ཨ་རིའི་ནང་ལ་ཡོད་བསྡད་པའི་སློབ་ཟུར་ཚོ་གཙོ་བོར་བྱས་པའི་གི་ཐོག་ནས་ད་ང་འདུག། ཡོང་དགོས་རེད་གསུངས་པ་ནང་བཞིན་བྱས་བྱས་ནས་ང་བཅར་ཐུབ་པའི་གོ་སྐབས་ལེགས་པོ་ཐོབ་སོང་ལ། ལགས་སོ། ད་འདི་ལོ་ཕྱི་ཟླ་བཅུ་པ་ནང་ལ་བོད་ཕྲུག་ཁྱིམ་སྡེ་དབུ་བརྙེས་ལོ་ངོ་དྲུག་བཅུ་རེ་གསུམ་འཁོར་འགྲོ་གི་འདུག་བ་ལ། ཕྱི་ཟླ་བཅུ་པ་ནང་འདི་ལོ་དེ་བྱེད་དུས་ད་དུས་འདིའི་ནང་ལོགས་ལ།

བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལ་ཡིན་ནའི་རེད་འདུག་ཨ་རྒྱལ་སྤྱིའི་ནང་ལ་ཡིན་ནའི་ག་བ་ཡིན་ནའི་བེད་དགོ་རེད། ཞབས་ཕྱི་ཞུས་བཞག་པ་དེ་གོ་གནས་ཚུལ་གཅིག་བྱས། དེ་ནས་དུས་བཟང་བའི་སྐབས་ལ་ཡ་སྟོང་ཕྲག་ཉི་ཤུ་བཅོ་བརྒྱད་བཅུ་དྲུག་དུག་སེ་མར་རིམ་པ་རིམ་པ་བྱས་ནས་ཅིག་ག་རེ་ཟེར་དགོས་རེད་གྲངས་ཀ་དེ་ཉུང་རུ་ཉུང་རུ་ཕྱིན་པ་རེད། ཨ་ཉིས་སྟོང་བརྒྱད་ནས་བརྩིས་ནས་ད་ང་ཚོ་ཕྲུ་གུ་དེ་ཡོང་ཡས་དེ་གྲངས་ཀ་དེ་ཞེ་དྲག་མར་ཉུང་རུ་ཉུང་རུ་ཉུང་རུ་དུག་སེ་ཕྱིན་ཡོད་རེད། ཨ་འདི་ཡིན་པ་སོང་ཙང་ད་ད་ལྟ

དཔེ་བཞག་ན་ཅིག་བོད་ཕྲུག་ཁྱིམ་སྡེ་རང་ནས་ས་སྐྱེས་རྡོ་སྐྱེས་ཀྱི་དེ་འདྲས་ཅིག་དང་ནི་ཐེམ་པ་རིམ་འཛེགས་ཀྱི་ཐོག་ནས་ད་ལྟ་གཙོ་འཛིན་ཆགས་པ་དེ་འདྲས་ཅིག་རེད་འདོད་འདུག་བོད་ཕྲུག་ཁྱིམ་སྡེ་རང་ནས་ད་ཅིག་སློབ་མ་གཅིག་དང་སློབ་ཟུར་གཅིག་དང་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ནས་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་བར་ལ་ནི་ད་ལྟ་ཅིག།

ཅིག་བོད་ཕྲུག་ཁྱིམ་སྡེ་རང་གིས་ཅིག་འབོད་སྐུལ་འདྲ་བོ་དང་རེ་བ་འདྲ་བོ་ག་རེ་བྱེད་ཀྱི་ཡོད་ན་ཁོང་ཚོ་ལ། རེད་ད་ད་ལྟ་ང་ངའི་རྒྱབ་ལྗོངས་ལོ་རྒྱུས་འདི་ད་ལྟ་གསུངས་པ་ད་ག་རང་རེད་ད་ང། ཐོག་མར་བུ་ཕྲུག་ཁྱིམ་སྡེའི་བསླབ་གྲྭ་ཡིན་པ་ད་ལྟ་ལོ་རྒྱུས་ཡུན་འདིའི་ནང་ལ་ཡར་ཞབས་ཕྱི་ཞུ་ཡས་གོ་སྐབས་རག་པ་དེ་ང་སྐལ་བ་བཟང་པོ་ཞེ་པོ་ཅིག་ཡིན་བསམ་གི་འདུག་གཅིག་ནས་དེ་རེད་གཉིས་ནས་ཨ་ནི་ཕ་གིར། གཙོ་བོ་ནི་སྐྱབས་མགོན་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་ཉག་ཅིག་རེད་ཨ་ནི་ལྷག་པར་དུ་ལྷ་ལྕམ་སྐུ་ཞབས་མི་ཚེ་ཧྲིལ་བོ་སྐུ་ལས་བསྐྱོན་པའི་གི་ཐོག་ནས་འཚར་ལོངས་བྱེད་ཕྱིར་བཀའ་སློབ་ལམ་སྟོན་ཡང་ལྟ་གང་ལྟར། བོད་པའི་སྤྱི་ཚོགས་ནང་ལ་ཡར་ཞབས་ཕྱི་ཞུ་ཡས་དང་དེ་ནང་བཞིན་གྱི་བུ་ཕྲུག་ཁྱིམ་སྡེ། སློབ་ཟུར་ཡིན་པའི་ཆ་ནས་ཞབས་ཕྱི་ཞུ་བའི་གོ་སྐབས་རག་སྟེ་དགའ་བོ་བྱུང་རོ། དེ་ནང་བཞིན་ད་ང་ཚོ་བུ་ཕྲུག་ཁྱིམ་སྡེ་ནས་ཐོན་བཞག་པ་དེ་ཚོའི་ཐོག་ནས་ཆ་མཚོན་པ་ཡིན་ན། ད་ལྟ་ཡིན་ན་བུ་ཕྲུག་ཁྱིམ་སྡེ་རང་ལ་ཡ། དགེ་རྒན་ལས་བྱེད་བརྒྱ་ཆ་ད་མ་སོང་ནས་བརྒྱ་ཆ་དྲུག་ཅུ་ལྷག་ང་ཚོའི་སློབ་ཟུར་རང་འདུག་ཆགས་སྡོད་ཀྱི་ཡོད་རེད། དེ་ནང་བཞིན་ད་ད་ལྟ་ཕྱོགས་མཐའ་ཁག་ལ་ཡོད་མཁན་ཚོ་ཡིན་ནའི་ཅིག་ག་རེ་ཟེར་དགོས་རེད། སྤྱི་ཡོངས་ཀྱི་བོད་པའི་ཆོས་དང་རིག་གཞུང་རེད་བོད་པའི་སྤྱི་ཚོགས་ལ་ཡང་སེམས་ཁུར་ཆེན་པོ་ཡོད་རེད། ཡང་ལྷག་པར་དུ་ཡང་བོད་ཕྲུག་ཁྱིམ་སྡེ་རང་གི་ཐོག་ནས་བྱས་པ་ཡིན་ན་ད་ཅིག་བསླབ་གྲྭ་དེ་བཀའ་དྲིན་ཆེན་པོ་ཡིན་པ་དང་དེ་ལ་ཡང་བཀའ་དྲིན་རྗེས་དྲན་ཞུ་ཡས་དེ་ཁོང་ཚོའི་སེམས་ནང་ལ་ཡོད་རེད། ཡིན་ན་ཡང་ད་ཅིག་ད་ལྟའི་གནས་སྟངས་ངོ་མ་དེ་ག་རེ་རུ་ཆགས་ཡོད་རེད་ཨ་ནི་ཅིག་ཕར་རོགས་རོགས་ཅིག་བས་དང་ཅིག་ཕན་ཐོགས་ཅིག་དགོས་ན་བྱེད་སྟངས་བྱེད་ལུགས་ག་འདྲ་ཞིག་རེད་སུ་ལ་འབྲེལ་བ་བྱེད་དགོས་རེད་ཟེར་དེ་འདྲ་གི་སྐད་ཆ་དེ་མང་པོ་ཅིག་ཡོང་གི་ཡོད་པ་རེད་ཨ་ནི་འདི་ཡིན་པ་སོང་ཙང་ད་དེའི་ཐོག་ལ་ཡང་ཅིག་ཕར་ཚུར།

བོད་སྤྱི་པའི་ཐོག་ལ་ལས་ཀ་བྱེད་དགོས་རེད་ཟེར་བའི་གཞན་ཕན་གྱི་བསམ་བློ་དགོས་རེད་ཟེར་དེ་ང་ཚོ་ལ་ཡ། ས་བོན་དུ་མ་སོང་ན་བོད་སྤྱིའི་ཅིག། བརྟག་དཔྱད་དེ་ད་ནི་ང་ཚོའི་བསམ་བློ་དེ་དེ་ག་རང་སྒང་ལ་ཡ་འགྲོ་ཐུབ་ཡ་གི་དེ་ལྟ་བུ་ཆགས་བསྡད་ཡོད་ལ།
རེད་ད། སློབ་ཕྲུག་ཉུང་རུ་ཞེ་པོ་ཅིག་འགྲོ་འདུག་ཨ་ནི་སློབ་ཕྲུག་ཉུང་རུ་འགྲོ་བ་ནང་བཞིན་གྱིས་ཡང་ཁོ་རང་ཚོ་གི་ཅིག་ཤེས་ཡོན་གྱི་སྤུས་ཚད་དེ་ཚོ་ཇེ་ལེགས་སུ་གཏོང་ཐུབ་ཡ་དེ་འདྲས་ཡོང་གི་ཡོད་ན་མེད་ན། ད་ད་འདིའི་སྐབས་སུ་སློབ་ཕྲུག

ཆག་ཡ་གི་སྐབས་ཡོང་གི་ཡོད་རེད་པས། ད་ད་ལྟ་དེ་ཡི་དངོས་གནས་ཚུལ་ད་ད་ལྟ་གྲངས་ཀ་ཉུང་ཕྱིན་པ་དེ་ཡི་དངོས་གནས་ཚུལ་རེད། ཨ་ནི་ཕྱི་ལ་ད་ལྟ་བར་དུ་ད་ལོ་སྟོབས་ན་དེ་ག་ལ་ནི་ཕྱིའི་རོགས་ཚོགས་ཀྱི་རྒྱབ་སྐྱོར་གནང་བ་དེ་དངོས་གནས་ཚུལ་ཅིག་རེད་ད་ལ་ཆུང་གུ་ཆུང་གི་ག་ས་ག་ལ་ཡ་ཕྱི་གུས་གནང་རྗེས་ག་ད་རོགས་ཚོགས་བྱས་ཏེ་ད་བོད་ཕྲུག་ཁྱིམ་སྡེ་ཡར་རྒྱས་འགྲོ་ཡོང་ཡ་དེ་ད་དེ་ག་རང་རེད་པ། ད་ད་ཡིན་ནའི་ང་ཚོ། ཚོགས་པ་ཁོ་རའི་ངོ་བོ་གི་ཐོག་ནས་ང་ཚོ་ཁེ་མེད་ཀྱི་ཚོགས་པ་ཞིག་རེད། ཨ་ནི་འདི་ཡིན་པ་སོང་ཙང་ཕྱིའི་རོགས་སྐྱོར་དེ་མུ་མཐུད་ནས་ང་ཚོ་འགྲོ་བསྡད་དགོས་རེད། ད་དུང་ཡིན་ནའི་ད་ཤུགས་ཆེ་རུ་གཏང་ཐུབ་ཡས་ལ་ང་ཚོ་འབད་བརྩོན་བྱེད་ཀྱི་རེད་པ། ད་ཡིན་ནའི་ལོ་དྲུག་ཅུ་རེ་གཉིས་ཕྱིན་ཚར་བ་རེད་ལོ་དྲུག་ཅུ་རེ་གསུམ་ལ་ཁ་གཏད་འགྲོ་གི་ཡོད་རེད་དུས་ཡུན་འདིའི་ནང་ལ་པུ་གུ་ང་རང་ཚོ་བོད་ཁྱིམ་རང་ནས་དེ་ག་ཙམ་གྲངས་འབོར་ཐོན་ཚར་བ་རེད་ད། དེ་ཡིན་དུས་ཙང་ཕར་ཅིག། བོད་པས་བོད་པར་རོགས་པ་བྱེད་ཡ་ཡིན་པའི་གནས་འདི་འདུག་ལྷག་པར་དུ་བོད་ཕྲུག་ཁྱིམ་སྡེ་ནས་ཐོན་པའི་སློབ་ཟུར་ཅིག་གིས་བོད་པའི་ཤེས་ཡོན་ཐོག་ལ་རོགས་པ་བྱེད་ཡ་ཡིན་ནའི་རེད་འཕྲོད་བསྟེན་ཐོག་རོགས་པ་བྱེད་ག་རེ་ཐོག་ལ་རོགས་པ་བྱེད་ཡ་ཡིན་ནའི་དེ་བྱས་པ་ཡིན་ན་བྱེད་འོས་པ་ཅིག་དང་བྱེད་ཐུབ་ཡའི་གནས་སྟངས་ཅིག་ང་ཚོས་མཐོང་གི་ཡོད་རེད་དེ་ག་ནང་བཞིན་མང་ཚོགས་ཀྱི་ནང་ལ་ཡ་དེ་འདྲས་བྱེད་ཡ་གི་བསམ་བློ་ཡོད་འདྲ་བ་ཅིག་ང་ཚོ་གིས་རེ་བ་དེ་མཐོང་གི་ཡོད་རེད་ལ་རེ་བ་རྒྱག་ཡས་རྒྱག་གི་ཡོད་རེད་དེ་འདྲས་ཡིན་པ་སོང་ཙང་བརྒྱ་ཆ་བརྒྱ་ཅིག་ག་རེ་ཟེར་དགོས་རེད་ད་ང་རང་ཚོ་རང་ཁ་རང་གསོ་ཡོང་ཡ་དེ་ད་ག་འདྲས་བྱེད་ན་མིན་ན་གང་ལྟར་བོད་པའི།

ཕྱིའི་རོགས་ཚོགས་དེ་ཚོའི་བཀའ་དྲིན་ལ་བརྟེན་ནས་ད་ང་ཚོ་དེ་འདྲ་ཞིག་བྱུང་བ་རེད་ད། ད་ལྟ། ཁོ་ཚོའི་བཀའ་དྲིན་ལ་བརྟེན་ཅིང་ད་ལྟ་ང་རང་ཚོ་སྤུ་གུ་ཐོན་པ་དེ་ཚོའི་ངོས་ནས་ཡིན་ན་ཡང་ང་རང་ཚོ་ལ། སྤྱི་ཚོགས་ལ་ཚུར། ཤེས་ཡོན་སློབ་གསོ་གཙོ་བོར་བྱས་པའི་གི་སྒང་ལ་ཡང་དེ་འདྲའི་རོགས་སྐྱོར་བྱེད་ཀྱི་ཡོད་ཟེར་བྱས་འགྲེལ་བཤད་རྒྱག་པ་ཡིན་ན་ཅིག་ག་རེ་ཟེར་དགོས་རེད། ཡག་པོ་ཅིག་དང་ཅིག།

ད་གཙོ་བོ་གཅིག་དེ་རང་བཞིན་གྱིས་ང་ཚོ་ག་རེ་བྱེད་ཀྱི་ཡོད་དགོས་རེད་ཟེར་ན། མི་འབོར་ག་ཚོད་ཀྱིས་ཉུང་རུ་ཕྱིན་པ་ཡིན་ན་ཡང་ཤེས་ཡོན་གྱི་སློབ་སྦྱོང་གི་སྤུས་ཚད་དེ་ཡར་བཏང་ཡ་ཟེར་དེ་ད་གོ། རང་བཞིན་རང་ཅིག་རེད་དེ་ང་ཚོའི་དམིགས་ཚད་དེ་རེད་ཤེས་ཡོན་སྤུས་ཚད་ཡར་རྒྱས་བཏང་དགོས་ཡ། དེ་སྔ་སྤུས་ཚད་ཡོད་པ་དེ་ལས་ཡག་ཏུ་ད་ཕུལ་དུ་འགྲོ་ཡ་ད་དེང་དུས་དང་འཚམས་པའི་གི་ད་སློབ་ཁྲིད་ཐོག་ནས་ཡིན་ནའི་རེད་འདུག་དགེ་རྒན་བཀོད་སྒྲིག་ཐོག་ནས་ཡིན་ནའི་རེད་འདུག་སྤྱི་བཏང་གི་འཕྲུལ་ཆས་མཚོན་པའི་གི་མཐུན་རྐྱེན་སྦྱར་ཡ་ཐོག་ལ་ང་ཚོ

ནུས་པ་ཆེ་རུ་གཏང་ཐུབ་ཡ་དང་ཤེས་ཡོན་སྤུས་ཚད་ཡག་རུ་གཏང་ཐུབ་པའི་ཐོག་ལ་ཡང་ང་ཚོས་ཤུགས་རྒྱབ་དགོས་ངེས་སོང་ཙང་དེ་དེའི་མཐུན་རྐྱེན་དེའི་ཐོག་ལ་ཡང་ང་ཚོས་ད་ཐབས་ཤེས་བྱེད་དགོས་རེད། གནས་ཚུལ་ཅིག་འདི་གོ་རྒྱུ་འདུག་ད་ལྟ་བོད་ཕྲུག་ཁྱིམ་སྡེ་གི་སློབ་གྲྭ་ད་ཅིག་སློབ་ཕྲུག་ཉུང་དྲགས་པ་ལ་རྐྱེན་བྱས་ནས་ཡ་ཅིག་ཟླ་སྒྲིལ་དེ་འདྲ་ཅིག་གཏང་ཡ་དང་ཨ་ནི་སློབ་གྲྭ་འགའ་ཤས་ཅིག་ཁུ་བསྡུ་བྱེད་དགོས་ཡ་ཡོང་སྲིད་ཀྱི་རེད་ཟེར་ད་ཅིག་ས་ཆ་གཞལ་ཡ་ད་ཕག་ཤ་ཕ་གི་ཡོད་པའི་གི་མཐུན་རྐྱེན་དེ་ཡག་པོ་ཅིག་བཏང་ས་སློབ་ཕྲུག་མེད་པ་ལ་བརྟེན་བྱས་ནས་བཏང་ཐུབ་དང་མ་ཐུབ་ཀྱི་དེ་འདྲའི་གི་ཀྱི་གནས་ཚུལ་ཡིན་ནམ་བསམ་ས་གི་དེ་འདྲའི་དོགས་པ་སླེབས་ཀྱི་རེད་འདུག་དེ་ག་འདྲས་རེད། རེད་ད་དེ་འདྲ་ང་ཚོ་དེའི་ད་སྤུ་གུ་གྲངས་ཀ་ཉུང་རུ་ཕྱིན་ན་བསླབ་གྲྭ་རང་བཞིན་གྱི་ཁུ་བསྡུ་བྱེད་ཡ་དེ་བོད་ཕྲུག་ཁྱིམ་སྡེ་འདྲ་བོ་བྱས་ན་ང་ཚོ་འགོ་ཚུགས་ཚར་བ་རེད་ད་ཡིན་ནའི་བསླབ་གྲྭ་སྐོར་རྡོག་རྡོག་གཅིག་ནས་ཉུང་བཏང་བ་དེ་འདྲ་ཡོད་པ་ནང་གསེས་ཆུང་ཆུང་ཆུང་ཆུང་ཆུང་དེ་ཚོ་ང་ཚོ་འགོ་ཚུགས་ཚར་བ་ཞིག་རེད། དེ་ནང་བཞིན་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ངོ་བོ་ཐོག་ནས་ད་ང་རང་ཚོ་བཙན་བྱོལ་སྤྱི་ཡོངས་ཀྱི་སྤུ་གུ་གྲངས་འབོར་དེ་ཉུང་རུ་ཕྱིན་པ་སོང་ཙང་བསླབ་གྲྭ་ཁུ་བསྡུ་བྱེད་ཡ་སྒང་ལ་ལས་གཞི་ཅིག་དང་དགོངས་པ་ཅིག་བཞེས་ཀྱི་འདུག་བ།

ཉི་ཤུ་གཉིས་ལ་ད་ད་ལྟ་དེའི་གཙོ་འཛིན་གྱི་འགན་བཞེས་གནང་གི་འདུག་བ། སྐབས་དེ་དུས་འགན་བཞེས་པའི་གི་སྐབས་སུ་ཁྱེད་ཀྱི་གཏམ་བཤད་ཅིག་ནང་ལོགས་ལ་འདི་གསུང་གི་འདུག་ག་རེ་ཟེར་དགོས་རེད། འདས་པའི་གི་ལོ་གཉིས་ནང་ལོགས་ལ་དེ་ཡག་པོ་ཞེ་དྲག་བྱུང་མ་སོང། ཨ་ནི་འདོད་བློ་ཁེངས་པ་བྱུང་ཡོད་མ་རེད་ཟེར་ནས་ཁྱེད་ཀྱིས་བཀའ་མོལ་དེ་འདྲ་ཅིག་གནང་གི་འདུག་དེ་འདོད་བློ་མ་ཁེངས་པ་དེ་གཙོ་བོ་ག་རེའི་ཐོག་ལ་གསུང་གི་ཡོད་ན། རེད་ད་དེ་འདི་རེད་ཆ་ཚང་རོ་བྱེད་ཟེར་ཡོད་ན། ཉིས་སྟོང་བཅུ་དགུ་དང

བྱས་པ་རེད་དེ་ཡིན་ན་ཡང་དྲ་རྒྱ་ཐོག་ནས་བསླབ་ཁྲིད་བྱས་པ་ལ་དང་པོ་དེ་ལ་དགེ་རྒན་ལས་བྱེད་ཚོ་ལ་སྐུ་ངལ་དཔེ་མི་སྲིད་བྱུང་ཡོད་རེད།
རེད་རེད། དེ་ག་ནང་བཞིན་ཕ་མ་བུ་ཕྲུག་ཚོ་ཡོད་མཁན་ཚོ་གི་ཡིན་ནའི་ཕ་མའི་དཔལ་འབྱོར་གནས་སྟངས། མཐུན་རྐྱེན་མེད། མཐུན་རྐྱེན་གི་ཁོར་ཡུག་གི་གནས་སྟངས། དེ་འདྲའི་ཐོག་ནས་དཀའ་ངལ་ཞེ་པོ་བྱུང་བ་རེད། དེ་ག་ནང་བཞིན་ཕ་མའི་གི་ཐོག་ནས་ནས་སྤུ་གུ་ལ་ཡ་ཅིག་གཅེས་སྐྱོང་དང། སྟངས་འཛིན་བྱེད་སྟངས་གི་ཐོག་ནས་སྐུ་ངལ་མང་པོ་འཕྲད་ཡོད་རེད། དེ་བྱས་པ་སོང་ཙང་ང་ཚོས་དངོས་སུ་བོ་ཡའི་ད་རེ་བ་བརྒྱབ་པ་ནང་བཞིན་སློབ་ཁྲིད་དང་ད་ཐབས་ཤེས་ཤེས་ཡོན་ཐོག་ལ། ག་ཚོད་བྱས་པ་དེ་ཚུར་བསླབ་གྲྭར་འཁོར་ཡོང་བའི་སྐབས་ལ་ཡ། ཨ་ནི་འདི་ནང་བཞིན་གྱི་ང་ཚོ་འབྲས་བུ་རུ་དེ་ད་མེད་པར་རུ་ཅིག་ང་ཚོ་འདི་དོ་སྣང་བྱུང་བ་རེད།
འདི་དངོས་སུ་ཡིག་ཚད་བཏང་བའི་སྐབས་སུ་ཅིག་ཞང་ཀྲི་སྨན་པ་གི་དྲི་བ་མཐོང་བས་ལགས་རེད་ལགས་རེད་དེ་དུས་ཙམ་པ་ད་ང་ཚོ་རྒྱུན་ལྡན་འཛིན་གྲྭ་ཚུགས་དུས་ཙམ་པ་ད་སྤུ་གུ་དེ་གས་དེ་བསླབ་གྲྭར་བསྡད་ཡོད་ཙང་དངོས་གནས་དྲང་གནས་ཁོ་རང་ད་བས། ཉིན་རེ་ཉིན་རེ་གནས་ཚུལ་ད་ཅིག་ག་རེ་ཟེར་དགོས་རེད་ང་ཚོ་གཟིགས་རྟོག་འོག་ལ་ཡོད་པ། ད་དེ་མེད་པ་སོང་ཙང་ཨ་ནི་དེའི་གི་ཤེས་ཡོན་གནས་ཚད་དེ་སྔོན་མ་གི་ཡོད་བསྡད་པའི་ཤེས་ཡོན་གནས་ཚད་གི་ལས་མར་ཟག་ཡས་གི་ཉེན་ཁ་ཆེན་པོ་ཞིག་མཐོང་བ་རེད། དེ་ཡིན་པ་སོང་ཙང་ལོ་དེ་གཉིས་དེ་ད་ང་ཚོ་འབྲས་བུ་ཡག་པོ་ཐོན་མི་འདུག་དེ་གར་དཀའ་ལས་བརྒྱབ་ནས་བྱུང་མི་འདུག་ད་དེ་ཡིན་པ་སོང་ཙང་ལོ་གཞུག་གི་གཉིས་ཙམ་ནང་ལ་ཡང་ང་ཚོ་སྔོན་མ་བྱས་མ་ཟིན་པ་འདིའི་སྒང་ལ་ད་དུང་ཤུགས་འཕར་མ་རྒྱག་ཡ་ཅིག་དང་ད་ལྟ་འགྲོ་བཞིན་པ་འདི་མུ་མཐུད་ནས་འགྲོ་དགོས་ཡ་ཅིག་འདི་ལྟར་ང་ཚོས་ནུས་པ་གསར་བ་ཞིག་བཏོན་ན་མ་གཏོགས་འདི་ལོ་གཉིས་འདིར་ང་ཚོ་ནུས་པ་ཡག་པོ་བྱུང་མི་འདུག་ཟེར་རྒྱུ་མཚན་དེ་རེད་དེ་ཡིན་པ་སོང་ཙང་དགེ་རྒན་ལས་བྱེད་ཚོ་ཚང་མའི་ངོས་ནས་འདིའི་ཐོག་ལ་ཡང་དམིགས་བསལ་གྱི་ག་རེ་ཟེར་དགོས་རེད་ཐུགས་ཁུར་གནང་བྱས་ད་ཤུགས་རྒྱག་དགོས་འདུག་དེ་ནང་བཞིན་ཕ་མ་ཚོའི་ངོས་ནས་ཤུགས་རྒྱག་དགོས་འདུག་སློབ་ཕྲུག་ཚོའི་ངོས་ནས་འདི།

ཅིག་ལ་ཨོལ་སི་པི་ཏིས་མཚོན་པའི་གེགས་ད་དེ་འདྲའི་གེགས་མང་པོ་ཡོང་བསྡད་ཀྱི་རེད། དེ་ཚོ་མང་པོ་ཅིག་གི་རྒྱབ་ལྗོངས་འདི་ག་རེད་ཟེར་ན་ལོ་རྒྱུས་ཐོག་ནས་བོད་དང་འབྲེལ་བ་ཡོད་བསྡད་པ། ལྷག་པར་དུ་རིག་གཞུང་དང་སྐད་ཡིག་མཚོན་པ་ཡིན་ན་ང་རང་ཚོ་དང་ཐད་ཀར་ནས་འབྲེལ་བ་ཡོད་བསྡད་པ། ཁོ་རང་ཚོ་ཕ་མ་དང་རྒན་པ་ཚོ་ཡིན་ནའི་དེའི་རེ་བ་ཆེན་པོ་ཅིག་རྒྱབ་བྱས་ཏེ་བོད་ཕྲུག་ཁྱིམ་སྡེའི་ནང་ལ་ཡར་སློབ་སྦྱོང་དེ་སྔ་ཕན་ལ་མང་པོ་སྤྲད་ཚར་བ། དེའི་ཐོག་ནས་དཔེ་དངོས་གནས་དྲང་གནས་ཀྱི

རྒྱལ་ཁབ་དེ་རྒྱལ་ས་ནས་ཡར་ལངས་ཡ་ལ་ཡ་ཤེས་ཡོན་སློབ་སྦྱོང་འདི་མེད་དུ་མི་རུང་ཤེས་ཡོན་དབུ་མ་རྩ་འཛུགས་ཨེ་དོན་དར་རླབས་ཀྱི་ཟུར་འཛུགས་བྱས་པ་རེད་ཨ་འདིའི་ཡ་གྱལ་དུ་ཨ་ནི་བོད་ཕྲུག་ཁྱིམ་སྡེ་འདི་ད་སྐུའི་གཅེན་གཅུང་གཉིས་ཀྱིས་སྣེ་ཁྲིད་པའི་ཐོག་ནས་འཚར་ལོངས་འདི་འདྲ་བྱུང་བ་རེད་དུས་ཡུན་འདིའི་ནང་ལོག་ལ་ཡར་ཕྲུ་གུ་སྟོང་ཕྲག་ལྔ་བཅུ་ང་གཉིས་ལྷག་ཐོན་པ་རེད་སྤྱི་ཚོགས་ལ་ཞེ་པོ་ཅིག་ཕན་ཐོགས་བྱུང་ཡོད་རེད་བསམ་བསམ་རེ་བཞིན་ང་རེ་ཚོར་བསྡད་ཀྱི་ཡོད་དེ་འདྲ་བྱུང་བ་དེའི་ཐོག་ནས་ཨ་ནི་བོད་ཕྲུག་ཁྱིམ་ནས་ཐོན་མཁན་ཚོའི་ངོས་ནས་སྐྱབས་མགོན་དོན་གྱི་བདག་པོའི་བཀའ་དྲིན། དགའ་ཚོར་སྙིང་བཅངས་ཀྱི་ཐོག་ནས་ཨ་ནི་ལྷ་ལྕམ་སྐུ་ཞབས་རེད་ཨ་ནི་དེ་ག་ནང་བཞིན། སྐབས་དེ་དང་དེའི་སྐབས་ཀྱི་ལས་བྱེད་དང་ལས་བཟོ་དང་དག་དེ་ཚོའི་ཁ་ཚ་ལབ་ཚ་རེད་དེ་ག་ཚང་མ་ཡོད་པའི་ཐོག་ནས་གང་ལྟར་བཙན་བྱོལ་ནང་ལ་ཡང་གོ་སྐབས་བཟང་པོ་ཞེ་པོ་ཅིག་ཐོབ་པ་དེ་དྲན་པའི་ཐོག་ནས་ད་ང་རང་ཚོ་བོད་པ་ད་ལྟ་དཀའ་ངལ་ལྷུང་གི་ཡོད་པ་ཡིན་ན་ཨ་ནི་དཀའ་ངལ་དེ་ག་ལ་ཡར་རོགས་པ་བྱེད་ཐུབ་ཡ་ད་གཞན་ཕན་གྱི་བསམ་བློའི་ཐོག་ནས་རྒྱབ་སྐྱོར་བྱེད་ཐུབ་ཡ་དེ་གལ་ཆེན་པོ་ཅིག་མཐོང་དགོས་རེད་དེ་དེ་བཞིན་གྱི་ད་ལྟ་ང་རང་ཚོ་ཐུགས་སུ་མ་གཏད་ཡོང་དུས་ཚང་པ་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལ་ཡིན་ནའི་ཆོག་འདུག་བོད་ཕྲུག་ཁྱིམ་སྡེ་ཁོ་རའི་ནང་ལ་ཡིན་ནའི་འགྲིག་འདུག་འཛམ་གླིང་སྤྱི་ནང་ལོགས་ལ་ཡང་བོད་ཕྲུག་ཁྱིམ་སྡེ་ཕྲུ། མང་པོས་དངོས་གནས་དྲང་གནས་ཀྱི་རླབས་ཆེན་གྱི་སྤྱི་ཚོགས་ཀྱི་ཞབས་ཕྱི་དེ་འདྲ་ཞུ་གི་འདུག་ར་བ། དེ་ཚོ་ནི་ང་ཚོའི་གི་ད་ཐོག་མའི་དམིགས་ཡུལ་ཟིན་པ་ནང་བཞིན་གྱི་ཅིག་ག་རེ་ཟེར་དགོས་རེད། ད་འབྲས་བུ་སྨིན་པ་སོང་ཙང་འདི་ལ་ཡ། ཨེ། ཡི་ང་གཉིས་ཐོག་ནས་སྤོབས་པ་བྱེད་གི་ཡོད་ང་ཚོ་གི་སེམས་འགུལ་ཆེན་པོ་ལང་གི་ཡོད། ནི་དེ་ག་ནང་བཞིན་གྱི་ད་ད། གོང་དུ་ཞུས་པ་ནང་བཞིན་གྱི་ད་ཅིག་བོད་ཕྲུག་ཁྱིམ་སྡེའི་གི་ཐོག་ལ་ཡིན་ན་ཡ་ད། བསླབ་གྲྭ་དེ་མུ་མཐུད་ནས་ད་སྔ་མ་ལས་ལྷག་ཡ་ཅིག་ག་རེ་ཟེར་དགོས་རེད། འཛིན་སྐྱོང་སྤེལ་གསུམ་ཡར་རྒྱས་འགྲོ་ཡ་ལ་ཡ། སེམས་འགུལ་ཡོད་པ་ནང་བཞིན་གྱི་རྒྱབ་སྐྱོར་གནང་ཐུབ་པ་དེ་བྱུང་བ་ཡིན་ན་འདིས་ང་ཚོ་བོད་མི་རིགས་ལ་སྤྱི་བཏང་གི་ག་རེ་ཟེར་དགོས་རེད་ནུས་པ་ཆེན་པོ་ཅིག་ཡོང་ཐུབ་ཡས་ཀྱི་ཨ་ནི་ཚོགས་པ་དེ་འདྲའི་ཡོང་གི་འདུག་ར་བ་བསམ་བློ་དེ་འདྲའི་འཁོར་གྱི་འདུག་དེ་འདྲའི་ཡིན་པ་སོང་ཙ་ཚང་མས་དགོངས་པ་ཡོད་པ་ནང་བཞིན་ཚང་མས་ཀྱི་ཨ་ནི་སྐྱབས་མགོན་དོན་གྱི་བདག་པོའི་ཀྱི་བཀའ་སློབ་ལམ་སྟོན་གཞིར་བཟུང་གི་ཨ་ནི་ང་རང་ཚོ་རིག་གཞུང་རེད་ཨ་ནི་རེ་ཞིག་མི་རིགས་ཀྱི་ཨ་ནི་རྩ་དོན་གྱི་ཐོག་ལ་ཡ་ནུས་པ་མཉམ་སྤུངས་བྱེད་དགོས་སོང་ཙ་ལྷག་པར་དུ་ཡང་ད་ལྟ།

ཁོ་རང་ཚོ་ལས་མཉམ་དུ་འཛོམས་ཐུབ་པའི་གི་ཅིག་དགའ་ཚོར་ཆེན་པོ་ཞིག་འདུག་ཨ་ང་ཚོ་ལ་ཅིག་ག་རེ་ཟེར་དགོས་རེད་བརྩི་འཇོག་གནང་སྟངས་དང་ཨ་ལྷག་པར་དུ་བོད་ཕྲུག་ཁྱིམ་སྡེ་གི་བཀའ་དྲིན་ཆེན་པོ་ཡིན་པ་དང་བོད་ཕྲུག་ཁྱིམ་སྡེའི་ལས་ཀ་དེ་རླབས་ཆེན་ཡིན་པ་དང་ནུས་པ་ཆེན་པོ་ཡིན་པ་དང་ཨེ་ལྷ་ལྕམ་སྐུ་ཞབས་ཀྱི་དངོས་གནས་དྲང་གནས་སྐུ་ཚེ་ཧྲིལ་བོ་སྐུ་ལས་བསྐྱོན་པ་དེ་ལ་ཡང་བཀའ་དྲིན་རྗེས་དྲན་ཞུ་ཡ་དེ་མཚོན་པའི་གི་སེམས་འགུལ་ཆེན་པོ་ཞིག་འདུག་དེ་ནི་ང་རང་རང་བཞིན་བལྟས་པས་ན་ང་ཐོག་མར་ཡོང་དུས་བསམ་པ་རེ་བ་ཆེན་པོ་ད་ཡོད་དེ་ཡིན་ཡང།

ཇོ་ནས་སི་ཏོར་ཡིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ལ་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐད་སེམས་འཚབ་ཡོད་པ་གསུངས་ཡོད་འདུག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་དེང་སྐབས་ནོར་ཝེ་གྱི་རྒྱལ་ས་ཨོ་སི་ལོར་གཞུང་འབྲེལ་འཚམས་གཟིགས་གནང་བཞིན་པ་དང་གཟའ་པ་སངས་ཉིན་ནོར་ཝེ་གྱི་སྲིད་བློན་དང་མཇལ་འཕྲད་སྐབས་སུ། སྲིད་བློན་མཆོག་གིས་ཤིང་ཅང་ནང་འགྲོ་བ་མིའི་ཐོབ་ཐང་གནས་སྟངས་དང་ཧོང་ཀོང་ནང་གནས་ཚུལ་འཕེལ་རིམ་བཅས་ཀྱི་ཐད་སེམས་འཚབ་ཡོད་པ་གསུངས་ཡོད་ལུགས་ཕྱིར་བསྒྲགས་ཤིག་སྤེལ་འདུག། རྒྱ་ནག་གཞུང་གིས་སྤྱི་ཟླ་ལྔ་པའི་ཚེས་བཅོ་ལྔ་ཉིན་ནས་ཡུཀ་རེན་དང་ར་ཤི་ཡ་དེ་མིན་གྱི་ཡུ་རོབ་ཀྱི་ཡུལ་གྲུ་ཁག་ཅིག་ནང་དམིགས་བསལ་སྐུ་ཚབ་ཆེད་གཏོང་བྱས་ནས་དམག་འཁྲུག་གི་གནས་སྟངས་ཞི་བའི་ཐོག་ནས་ཐག་གཅོད་ཡོང་ཐབས་གྲོས་མོལ་བྱ་རྒྱུ་ཡིན་ལུགས་རྒྱ་ནག་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པ་ཝང་ཝུན་པིན་གྱིས་རྒྱ་ནག་ཕྱི་སྲིད་ལས་ཁང་གི་རྒྱུན་གཏན་གྱི་གསར་འགོད་ལྷན་ཚོགས་ཐོག་འགྲེལ་བརྗོད་བྱས་ཡོད་འདུག།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་དེ་རྒྱང་སྲིང་ཞུས་ཟིན་པ་ཡིན། ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་དབང་དངོས་གྲུབ་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།